འབུམ་དགུ་དང་ཕྱེད་ཀ་ལྷག་ཙམ་གྱིས་དུས་ཐོག་ཏུ་དེབ་སྐྱེལ་མ་གནང་བར་བརྟེན་འོས་འཕེན་ཐུབ་ཀྱི་མེད་པ་དང། ཡང་ཁོང་གིས། དེབ་སྐྱེལ་གནང་གྲུབ་པ་རྣམས་ཀྱིས་རང་ཉིད་ལ་ཉེས་ཆད་མ་ཕོག་པའི་ཕྱིར་ངེས་པར་དུ་འོས་འཕེན་དགོས་ཞེས་ཁོང་གིས་འགྲེལ་བརྗོད་གནང་བར།
ཁྱེད་ཀྱིས་དེབ་སྐྱེལ་གནང་གྲུབ་རྗེས་འོས་བསྡུ་མ་གནང་ན་དང་ཐོག་ཁྱེད་ལ་བརྡ་ཁྱབ་ཞིག་གཏོང་ངེས་རེད། དེ་ཡང་གལ་སྲིད་ཁྱེད་ལ་འོས་བསྡུར་ཞུགས་མ་ཐུབ་པའི་རྒྱུ་མཚན་ཡང་དག་ཡོད་ན་ང་ཚོར་སྙན་སེང་ཞུ་དགོས། དེ་མིན་ན་ཁྱེད་ལ་ཆད་དངུལ་ཨོ་སྒོར་ཉི་ཤུ་ཕོག་པ་དང་ཡང་གལ་སྲིད་ང་ཚོས་བརྡ་ཁྱབ་གཏོང་བར་ཡ་ལན་མ་གནང་ན་ཁྱེད་ལ་ཆད་དངུལ་ཨོ་སྒོར་བརྒྱ་དང་བདུན་ཅུ་ཕོག་པ་མ་ཟད་ཁྲིམས་རར་གཏུག་དགོས་པ་ཡང་འབྱུང་སྲིད་པས་ཁྲིམས་དོན་འགྲོ་སོང་ཆ་ཚང་རང་ཉིད་སོ་སོའི་ངོས་ནས་སྒྲུབ་དགོས་པ་ཡིན། ཡང་ཁྱེད་ཀྱིས་འོས་བསྡུར་དེབ་སྐྱེལ་གནང་གྲུབ་ཀྱང་ཉེ་ཆར་ཁང་པ་སྤོ་བ་དང་མིང་བརྗེས་པ་སོགས་ཡིན་ན་རང་ཉིད་ཀྱི་གནས་ཚུལ་ཞིབ་ཕྲ་འོས་བསྡུ་ལྷན་ཁང་ལ་ཁ་སྐོང་གནང་དགོས་པ་ཡིན། ཡང་ཨེ་ཝན་ལགས་ཀྱིས་གསུངས་དོན། ཨོ་སྟྲེ་ལི་ཡ་ནི་མང་གཙོའི་རྒྱལ་ཁབ་ཞིག་ཡིན་པས། མི་སེར་ཚོར་རྩ་ཆེན་གྱི་འོས་བསྡུའི་ཐོབ་ཐང་གནང་ཡོད། འཛམ་གླིང་ནང་རྒྱལ་ཁབ་མང་པོར་འོས་བསྡུའི་ཐོབ་ཐང་ཆེད་མུ་མཐུད་རྩོད་ལེན་གནང་བཞིན་པ་ཡང་མང་པོ་ཡོད། དེར་བརྟེན། ཁྱེད་ཀྱིས་རང་ཉིད་ལ་བསྩལ་བའི་གོ་སྐབས་བཟང་པོ་དེ་བླངས་ནས་དུས་ཐོག་ཏུ་དེབ་སྐྱེལ་གནང་ནས་འོས་བསྡུའི་ཉིན་མོར་འོས་ངེས་པར་དུ་འཕེན་དགོས། དེ་ཡང་ལོ་གསུམ་རེའི་ནང་དབུས་གཞུང་གི་གྲོས་ཚོགས་གོང་མ་དང་འོག་མའི་འཐུས་མི་འོས་འདེམས་གནང་གི་ཡོད། གྲོས་ཚོགས་གོང་མའི་འཐུས་མི་རྣམས་ལོ་དྲུག་དང། གྲོས་ཚོགས་འོག་མའི་འཐུས་མི་རྣམས་ལོ་གསུམ་རིང་འོས་འདེམས་གནང་གི་ཡོད་འདུག། ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་འོས་བསྡུའི་ས་ཚིགས་ཁག་བརྒྱད་སྟོང་སུ་འོས་བསྡུ་བ་རེར་འོས་ཤོག་གཉིས་ཐོབ་ངེས་རེད། དེ་ཡང་འོས་ཤོག་ཚོན་ལྗང་གུ་ཅན་དེ་ཁྱེད་ཀྱི་ས་ཁུལ་ལས་གྲོས་ཚོགས་འོག་མའི་འཐུས་མི་འོས་འདེམས་ཆེད་དང། འོས་ཤོག་དཀར་པོ་དེ་རང་ཉིད་ཀྱི་མངའ་སྡེ་དང Territory ཁག་ལས་གྲོས་ཚོགས་གོང་མའི་འཐུས་མི་འོས་འདེམས་གནང་ཆེད་ཡིན་འདུག་ཨོ་སི་ཀྲི་ལི་ཡའི་ནང་འོས་བསྡུ་བ་ཚོས་དགའ་མོས་ལ་གཞིགས་ནས་འོས་མི་བདམས་གནང་སྲོལ་ཡོད། ཨེ་ཝན་ཨེ་ཁེན་ལགས་ཀྱིས་དེའི་སྐོར་འགྲེལ་བརྗོད་གནང་བར། འོས་བསྡུ་བའི་དགའ་མོས་ལ་གཞིགས་ནས་འོས་འདེམས་གནང་སྲོལ་དེ་ཡང་ཁྱེད་ཀྱི་འོས་རྩིས་མེད་མི་འགྲོ་བའི་ཆེད་ཡིན། དཔེར་ན། ཁྱེད་ཀྱིས་གྲོས་ཚོགས་འོག་མའི་འཐུས་མི་འདེམས་སྐབས། འོས་ཤོག་སྟེང་རང་ཉིད་སོ་སོའི་དགའ་མོས་ལ་གཞིགས་ནས། འཐུས་མི་ཚོར་ཨང་རིམ་སྤྲད་དགོས་པ་ཡིན། གལ་སྲིད་ཁྱེད་ཀྱིས་ཨང་དང་པོ་སྤྲོད་པའི་མི་དེ

འོས་མ་འཕེན་གོང་འཐུས་མི་དེའི་སྐོར་ཉམས་ཞིབ་གནང་དགོས་པ་གལ་ཆེ། འོས་བསྡུའི་ཉིན་མོ་རང་ལ་འོས་འཕེན་མི་ཐུབ་མཁན་རྣམས་ལ་ཐབས་ལམ་གཞན་ཡང་ཡོད་པ་ཡིན། གལ་སྲིད་ཁྱེད་ལ་གནས་ཚུལ་འཕྲད་ནས་འོས་བསྡུའི་ཉིན་མོ་འོས་འཕེན་པར་དངོས་སུ་བཅར་མི་ཐུབ་པ་དང་ཡང་ན་འོས་བསྡུའི་ས་ཚིགས་ཉེ་ཤོས་དེ་ཁྱེད་ཀྱི་ཁང་པ་ལས་ཀི་ལོ་མི་ཏེར་བརྒྱད་ལས་མང་བའི་རྒྱང་ཐག་ཡོད་ན། ཁྱེད་ཀྱིས་ཉིན་ཤས་སྔོན་ནས་འོས་འཕེན་ཆོག་པ་ཡིན། དེ་ཡང་གནང་མ་ཐུབ་ན་ཁྱེད་ཀྱིས་སོ་སོའི་འོས་ཤོག་དེ་སྦྲག་བརྒྱུད་གཏོང་ཆོག། ཡང་ཕྱིའི་རྒྱལ་ཁབ་ཁག་ལ་གནས་སྡོད་མཁན་ཚོས་འོས་ཤོག་བསྐངས་ནས་དེ་ཨོ་སྟྲེ་ལི་ཡའི་འོས་བསྡུ་ལྷན་ཁང་ལ་འོས་བསྡུའི་ཉིན་མོ་དང་ཡང་ན་དེའི་སྔོན་ལ་སྦྲག་བརྒྱུད་གཏོང་གྲུབ་པ་དགོས་ངེས་རེད།

ཡང་ཁྱེད་ཀྱིས་འོས་བསྡུའི་ཉིན་མོར་དེར་བཅར་མ་ཐུབ་ན་རང་ཉིད་ཀྱི་འོས་ཤོག་སྦྲག་བརྒྱུད་གང་མགྱོགས་ཨོ་སྟྲེ་ལི་ཡའི་འོས་བསྡུ་ལྷན་ཁང་ལ་གཏོང་ཆོག་དེ་མིན་གལ་སྲིད་ཁྱེད་ལ་ཛ་དྲག་གི་རྐྱེན་འཕྲད་པས་འོས་བསྡུ་ནང་མཉམ་ཞུགས་གནང་མ་ཐུབ་ན་ང་ཚོས་བསམ་ཤེས་བྱེད་ངེས་རེད། འོས་ཤོག་བཀང་སྟངས་ནོར་བ་དང་གསལ་པོ་མེད་ན་དེ་རྩིས་མེད་གཏོང་ངེས་རེད་དེར་བརྟེན་ཁྱེད་ལ་འོས་ཤོག་བཀང་སྟངས་སྐོར་དོགས་འདྲི་ཡོད་ན་འོས་བསྡུའི་སྐབས་ཉེ་འགྲམ་ལ་ཡོད་པའི་ལས་བྱེད་ཞིག་ལས་རོགས་རམ་བླངས་དགོས། ལྷག་པར་དུ་འོས་བསྡུའི་སྐབས་ཆབ་སྲིད་ཀྱི་ཚོགས་པ་མང་ཆེ་བས་འོས་འཕེན་ཚུལ་ཞིབ་ཕྲ་བཀོད་ཡོད་པའི་ཤོག་བྱང་འགྲེམས་སྤེལ་གནང་ངེས་རེད། འོན་ཀྱང་ཨེ་ཝན་ལགས་ཀྱིས་མི་ཚང་མས་འོས་འཕེན་ཚུལ་སྐོར་གནས་ཚུལ་ལོག་པ་མ་རག་པ་གནང་དགོས་ཞེས་ཁོང་གིས་གསུངས་དོན། Party workers often will be at the polling place that you go to. ཆབ་སྲིད་ཚོགས་པ་ཁག་གི་ལས་བྱེད་པ་ཚོས་འོས་ཤོག་བསྐང་ཚུལ་སྐོར་ལམ་སྟོན་གནང་ངེས་རེད། འོན་ཀྱང་ཁོང་ཚོས་གང་གསུངས་པ་དེ་དཔེ་མཚོན་ཙམ་ཡིན་པས། འོས་སུ་ལ་འཕེན་མེད་ཀྱི་མཐའ་མའི་ཐག་གཅོད་དེ་རང་ཉིད་སོ་སོ་ལ་ཡོད། འོས་དེ་ཁྱེད་ཀྱི་ཐོབ་ཐང་ཡིན་པས་སོ་སོའི་དགའ་མོས་དང་ཡིད་ཆེས་ཡོད་པའི་ཆབ་སྲིད་ཚོགས་པ་དང་འཐུས་མི་ལ་འོས་འཕེན་དགོས་པ་ཡིན། ལྷག་པར་དུ་ཨོ་སྟྲེ་ལི་ཡའི་འོས་བསྡུ་ལྷན་ཁང་གིས་སྐད་རིགས་ཁག་ཉི་ཤུ་རྩ་དྲུག་ཙམ་ནང་འོས་བསྡུ་གནང་ཚུལ་གྱི་གནས་ཚུལ་ཞིབ་ཕྲ་འགྲེམས་སྤེལ་གནང་གི་ཡོད་པ་མ་ཟད།
སྐད་ཡིག་གི་འགོག་རྐྱེན་འཕྲད་པའི་མི་རྣམས་ཀྱིས་འོས་བསྡུའི་སྐབས་རོགས་པ་གནང་མཁན་ཞིག་ལྷན་དུ་ཁྲིད་ཆོག་པ་ཡིན། འོས
བསྡུའི་ཉིན་མོར་ཁྱེད་ལ་དམིགས་བསལ་རོགས་པ་དགོས་མཁོ་ཡོད་ན་དེ་ཁྲིད་ཆོག་པ་ཡིན། འོས་བསྡུ་ལྷན་ཁང་གིས་སྐད་སྒྱུར་བའི་མཐུན་རྐྱེན་བསྐྲུན་གྱི་ཡོད་པས་ཁྱེད་ལ་སྐད་སྒྱུར་རོགས་རམ་དགོས་ཚེ། དྲ་ཚིགས་ཁ་བྱང། www.aec.gov.au/translated། ལ་བསྐྱོད་ཆོག་དེ་མིན་ཐད་ཀར་ང་ཚོར་ཁ་པར་ཐོག་འབྲེལ་བ་གནང་ན། སོ་སོའི་སྐད་ཡིག་ཐོག་སྐད་སྒྱུར་བས་ཁྱེད་ལ་འོས་ཤོག་འགེངས་ཚུལ་ཞིབ་ཕྲ་ལམ་སྟོན་གནང་ངེས་རེད། འོས་བསྡུའི་ཉིན་མོར་སྔ་དྲོ་ཆུ་ཚོད་བརྒྱད་པ་ནས་ཕྱི་དྲོ་ཆུ་ཚོད་དྲུག་པ་བར་འོས་འཕེན་ཆོག་པ་ཡིན། ཨོསྟྲེ་ལི་ཡའི་འོས་བསྡུ་ལྷན་ཁང་གིས་རྒྱལ་ཡོངས་སུ་ཆུ་ཚོད་རེའི་ནང་མི་ས་ཡ་གཅིག་ཙམ་གྱིས་འོས་བསྡུའི་ས་ཚིགས་གང་སར་འོས་འཕེན་ཐུབ་པར་ཚོད་དཔག་གནང་གི་ཡོད་འདུག། འོས་བསྡུ་གྲུབ་ནས་འབྲེལ་ཡོད་ལས་བྱེད་ཁག་གིས་འོས་གྲངས་རྩིས་རྒྱག་སྐབས། འོས་མི་ཚོས་ཐོ་འགོད་གནང་བའི་མི་འགའ་ཤས་ཀྱིས་དེར་ཞིབ་འཇུག་གནང་གི་ཡོད་འདུག་གྲོས་ཚོགས་འོག་མའི་འོས་བསྡུའི་གྲུབ་འབྲས་དེ་འོས་བསྡུའི་ཉིན་གྱི་དགོང་མོ་རང་ཐག་གཅོད་གནང་གི་ཡོད་ཀྱང་གྲོས་ཚོགས་གོང་མའི་འོས་བསྡུ་དེ་ཅུང་མགོ་རྙོག་པོ་ཡོད་པས་གྲུབ་འབྲས་དེ་བདུན་ཕྲག་འགའ་ཤས་འགོར་གྱི་ཡོད་པ་ཡིན་འདུག་མཐར་གྲོས་ཚོགས་འོག་མའི་ནང་རྐུབ་སྟེགས་བརྒྱ་ཆ་བདུན་ཅུ་དོན་ལྔ་ལས་མང་བ་ཐོབ་མཁན་གྱི་ཆབ་སྲིད་ཚོགས་པ་དེས་ཨོསྟྲེ་ལི་ཡའི་དབུས་གཞུང་འཛིན་གྱི་ཡོད་འདུག་ཁྱེད་ཀྱིས་འོས་བསྡུར་དེབ་སྐྱེལ་གནང་ཚུལ་སྐོར་གནས་ཚུལ་རྒྱས་པ་ཤེས་ཆེད་ཨོསྟྲེ་ལི་ཡའི་འོས་བསྡུ་ལྷན་ཁང་གི་དྲ་ཚིགས www.aec.gov.au ཐོག་བསྐྱོད་ཆོག་ལ། ཁ་པར་ཨང། གཅིག་གསུམ་གཉིས་གསུམ་གཉིས་དྲུག་ཐོག་ཐད་ཀར་འབྲེལ་བ་གནང་ཆོག།